གཅིག་ང་ཚོའི་གི་མིའི་གི་མི་ཚེ་ནང་ལོགས་ལ་ད་ལས་ཀ་མང་པོ་ཅིག་བྱེད་བསྡད་ཀྱི་ཡོད་རོ་ཨ། རྣམ་པ་ཚོ། ད་ལྟ་ཁ་ཤས་ཅིག་འདི་ཉན་གི་ཉན་གི་ལས་ཀ་ལ་འགྲོ་བསྡད་ཡོད་རེད། ཁ་ཤས་ཅིག་འདི་ཉན་གི་ཉན་གི་ཉལ་ཁྲི་ལ་ཉལ་ནས་འདི་ཉན་བསྡད་ཡོད་རེད། ཁ་ཤས་ཅིག་ཡང་ཁ་ལག་བཟོ་གི་བཟོ་གི་དེ་འདྲ་ཞིག་བྱེད་བསྡད་ཡོད་རེད། ང་ཚོ་ཚང་མ་ལ། ཅིག་གི་དམིགས་ཡུལ་ཡོད་རེད་ང་ཚོ་ཚང་མ་ལ་ཅིག་གི་མ་འོངས་པ་ང་འདི་ཆགས་ཆོག་གི་མ་འོངས་པ་ང་དེ་འདྲ་ཅིག་བྱེད་ཡིན་ད། ང་ལས་ཀ་འདི་བྱེད་ཡིན་ད་ལབ་ཀྱི་ཡོད་རོ་ཨ། འདི།

ཅིག་གི་རེ་བ་ཡོད་དུས་སྐབས་སུ་ལ་ཨོ་ཉི་མ་གཅིག་ང་དྲག་གི་རེད་ཟེར་རེ་བ་འདི་ཡོད་དུས་སྐབས་སུ་ལ་ཨ་ནི་དུས་ཚོད་ཏག་ཏག་ལ་སྨན་ཟ་ཡས་དང་དུས་ཚོད་ཏག་ཏག་ལ་ཁ་ལག་འདི་ཚོ་ཅིག་གི་བཅུད་དང་ལྡན་པ་ཟ་ཡས་དང་ཨ་ནི་ལུས་རྩལ་རྩེ་ཡས་དང་རེ་བ་འདི་ཡོད་ཙང་ཨ་ནི་ང་ཚོ་གི་ལམ་ཁ་འདི་ལ་ཤར་བསྐྱོད་བྱེད་ཐུབ་ཀྱི་ཡོད་རེད། རེ་བ་འདི་ངེད་ཀྱིས་དུ་ཅིག་ལབ་བཞག་ཀྱོག་དེ་འདྲ་མ་རེད་རེ་བ་ངེད་ཀྱིས་ད་ལྟ་དྲ་རྒྱའི་གི་བརྒྱུད་ལམ་དུ་བལྟས་ནའང་རེ་བ་ཨམ་ཆི་ཆེན་པོ་རིགས་ཁ་ཤས་ཅིག་གིས་ག་རེ་ལབ་ཀྱི་འདུག་ལབ་པ་ཡིན་ན།

ཅིག་གི་བྱས་མ་འདུག་དེ་འདྲ་ལབ་ཀྱི་ཡོད་མ་རེད་བ། སོང་ཙང་རེ་བ་ལབ་ཡས་དེ་ང་རང་ཚོའི་གི་མིའི་གི་མི་ཚེ་ནང་ལོགས་ནས་ཅིག་གལ་ཆེ་ཤོས་ཅིག་ཆགས་མཐོང་གི་འདུག་ངས་ད་ལྟའི་ཆ་ལ་ལབ་པ་ཡིན་ན། ཅིག་གི་རེ་བ་འདི་ཡོད་པའི་རྐྱེན་གྱིས་ང་རང་ཚོ་ཅིག་བསམ་བློ་བཏང་དུས་སྐབས་སུ་བསམ་བློ་བཏང་ཕྱོགས་ལ་ཡང་འགྱུར་བ་ཤུགས་ཤུགས་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་རེ་བ་འདི་གིས་ད་སོ་སོ་དུས་རྒྱུན་དུ་སོ་སོ་ལས་ཀ་ག་རེ་བྱེད་ཀྱི་ཡོད་ནའང་མ་འོངས་པར་དམིགས་ཡུལ་ག་རེ་ཡོད་ནའང་གཅིག་གི་རེ་བ་བཞག་ནས་འགྲོ་ཐུབ་པ་ཡིན་ན་འདི་གི་ཁེ་ཕན་ག་རེ་འདྲ་པོ་ཅིག་མཐོང་གི་འདུག་ལབ་ཁེ་ཕན་ག་རེ་ཡོད་ལབ་ན། སོ་སོའི་ཀླད་པ་འདི་ལ་གཅིག་གི་ཞི་བདེ་གནས་ཡས་དང་ཨ་ནི་ད་ག་ནང་བཞིན་གྱི་འཚོ་བ་འདི་གི་འདྲའི་རོ། རེ་བ་ཡོད། རེ་བ་འདི་གི Expect ང་ཚོས་ཨིན་ཇིའི་གི་ཚིག་ནང Expectation དང་ཡང་ལབ་ཀྱི་འདུག་རོ་བ་ཁ་ཤས་ཅིག་ནི།

འཚོ། འཚོ་ཐུབ་པ་དང་མ་ཐུབ་པ་ངས་འདི་ག་ལ་གནས་ཀྱི་འདུག་བསམ་སོང་རེ་བ་འདི་ག་ལ་ཨ་ནི་རེ་བ་འདི་དངོས་གནས་ཧང་སངས་གལ་ཆེན་པོ་རེད་ཨ་ཚང་མ་ད་ལྟའི་ཆ་ལ་ག་པར་བཞུགས་ཡོད་ནའང་སོ་སོ་གི་ལས་ཀ་ཆེ་འབྲིང་ཆུང་གསུམ་ག་རེ་བྱེད་ཀྱི་ཡོད་ནའང་རེ་བ་འདི་མ་བརླག་རོགས་བྱེད་གནང་རོགས་ཨ་རེ་བ་འདི་ཤུགས་ཆེན་པོ་ཟིན་པ་ཡིན་ན་ཨ་ནི་སོ་སོ་གི་འདི་ག་ལ་ཤུགས་རྐྱེན་ལ་ཁྱད་པར་ཤུགས་ཆེན་པོ་ཅིག་ཆགས་ཀྱི་རེད་ང་ཚོ་ད་ལྟ་ས་ཡོད་མ་རེད་ལུང་པ་ཡོད་མ་རེད་ང་ཚོའི་གི་ད་ལྟ་ལུང་པ་འདི་རྒྱ་དམར་པོའི་འོག་ལ་ཚུད་བཞག་ཡོད་རེད་ཡིན་ནའང་རེ་བ་བརླག་མེད། ཉི་མ་གཅིག་ང་རང་ཚོ་ཚང་མ་མཉམ་འཛོམས་ཀྱི་ཐོག་ནས་པོ་ཏཱ་ལའི་གི་ཐང་སྟེང་འདི་ལ་ང་ཚོ་ཚང་མ་མཉམ་དུ་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་བཏང་ནས་ཉི་མ་གཅིག་ང་ཚོ་འདི་འཛོམས་ཡས་རེད་ཟེར་རེ་བ་ཡོད་ང་ལ། སོང་ཙང་ད་ངའི་གི་དེ་རིང་གི་གཅིག་གི་གཏམ་བཤད་ཀྱི་ལེ་ཚན་འདི་ལ་གཙོ་བོ་འདི་རེ་བ་དང་མཉམ་དུ་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ད།

never give up. Develop the heart. Too much energy in your country is spent developing the mind instead of heart. Develop the heart. Be compassionate, not just to your friends, but to everyone. Be compassionate. Work for peace in your heart